ཁོར་ཡུག་གི་གནད་དོན་སོགས་ཀྱི་བརྗོད་གཞི་ཁག་ལ་བགྲོ་གླེང་ཞུས་གནང་གི་རེད། ལས་རིམ་འདི་བརྒྱུད་ནས་མང་ཚོགས་ལ་ཁོར་ཡུག་གི་ཤེས་བྱའི་གོ་རྟོགས་སྤེལ་རྒྱུ་དང། རང་ཅག་བོད་མཐོ་སྒང་གི་ཁོར་ཡུག་གི་སྐོར་དང། སོ་སོའི་ཕ་ཡུལ་གྱི་སྐོར་སོགས་གླེང་མོལ་གནང་འདོད་ཡོད་ཚེ་དགའ་བསུ་རྒྱ་ཆེ་ཡོད། འདི་ག་ཨ་རིའི་རླུང་འཕྲིན་ཁང་ལ་འབྲེལ་བ་གནང་རོགས་གནང། བཀྲ་ཤིས་བདེ་ལེགས། ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡ། འདི་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པ་དེ་ནི། ད་བར་ང་ཚོའི་མིའི་ལོ་རྒྱུས་སྟེང་གི་ཨ་ནི་མི་ལོ་ཆིག་འབུམ་ཉིས་ཁྲི་ཙམ་ཞིག་གི་རིང་ལ་ཡ་བྱུང་མྱོང་མེད་པའི་ཚ་དྲོད་ཆེ་ཤོས་ཤིག་ལ་ཡ་གྱུར་ཡོད་པའི་སྐོར་ལ་གླེང་མོལ་ཞུ་གི་ཡིན། སྤྱི་བཏང། འཛམ་བུ་གླིང་གི་ཡུལ་གྲུ་མང་པོའི་ནང་ལ་ཡང་ལོ་ལྟར་དབྱར་ཁ་སྤྱི་ཟླ་བདུན་པའི་ནང་ལ་ཡང་ཚ་དྲོད་ཆེན་པོ་སྟོན་གྱི་ཡོད་པ་དེ་ནི་ང་རང་ཚོ་ཚང་མས་གོ་རྟོགས་ཡོད་པ་ཞིག་རེད། ཡིན་ནའི་འདི་ལོ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ནང་གི་ཚ་བ་དེ་ཚོ་ནི་སྔར་སྲིད་པ་ཆགས་པ་ནས་བཟུང་བྱུང་མྱོང་མེད་པའི་ཚ་དྲོད་མཐོན་པོ་ཞིག་བཏོན་ཡོད་པ་མ་ཚད། ས་གནས་འགའ་ཞིག་ནང་ལ་ཡང་ཚ་དྲོད་མཐོན་པོ་ཞེ་པོ་ཅིག་བྱུང་བྱས་ནས་མི་མང་པོར་ཡང་ཚ་བ་ཆེ་བའི་དཀའ་ངལ་འོག་ལ་ཡང་སྲོག་སྐྱོན་བྱུང་བའི་གནས་ཚུལ་མང་པོ་བྱུང་འདུག་ད་གནས་སྟངས་འདི་དག་ལ་ད་གཟིགས་བྱས་ནས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་སྐུ་ཞབས་ཨན་ཏོ་ནི་གུ་ཏྲ་མཆོག་གིས་ཨ་ནི་ཉེ་ཆར་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་བདུན་ཉིན་རྒྱལ་སྤྱིའི་ཡུལ་གྲུ་ཁག་གི་དབུ་ཁྲིད་ཚོར་ཡང་ནན་སྐུལ་གྱི་གསུང་བཤད་ཞིག་གནང་བ་དེའི་ནང་ལ་ཡང། Climate Change is Here། ད་དྲུང་ཆེ་མཆོག་གིས་གསུངས་པ་བྱས་ན་ཨ་ནི་གནམ་གཤིས་འགྱུར་ལྡོག་ཆེ་བ་དང་ཨ་ཚ་བ་ཧ་ཅང་ཆེ་བའི་དུས་སྐབས་ཤིག་ལ་ད་སླེབས་ཤག། ད་གནས་སྟངས་འདི་དག་གིས་ཨ་ནི་མ་འོངས་པ་ཡ་གོ་ལའི་སྟེང་གི་ཚ་དྲོད་འདི་ད་ག་འདྲས་ཅིག་ཡོང་གི་ཡོད་མེད་ཀྱི་ཕལ་ཆེར་ད་དཔེ་མཚོན་ཅིག་ཡིན་གྱི་རེད་དེ་འདྲས་གསུངས་ཤག། གནམ་གཤིས་འགྱུར་ལྡོག་ཡོང་ཡག་གི་དུས་སྐབས་འདི་རྫོགས་བྱས་ནས་ད་ཆ་ཚ་བ་ཆེ་བའི་རྐྱེན་གྱིས་ལྷོད་ཡོད་པ་ནང་ལྟར་གྱི་ནམ་དུས་འདི་ཕལ་ཆེར་འགོ་ཚུགས་མེད་ན། གང་ཡིན་ཟེར་ན་དེང་སྐབས་ཨ་ནི་མཁའ་རླུང་འབག་བཙོག་ཆེ་བའི་རྐྱེན་གྱིས་དབུགས་བཏང་ལེན་དཀའ་བ་དང་ཨ་ནི་བཟོད་དཀའ་བའི་ཚ་དྲོད་ད་ག་ནང་བཞིན་འདི་ལོ་སྤྱི་ཟླ་བདུན་པའི་ནང་ལ་ཡང་ཚ་ཚད་ཆེན་པོ་བྱུང་ཡོད་པ་དེའི་ཁ་ལ་ཡང་ཨ་ས་གནས་འགའ་ཞིག་ལ་དྲག་ཆར་རླུང་འཚུབ་དང་ཨ་ནི་འགའ་ཞིག་ལ་ཆུ་ལོག་རེད། ཡང་འགའ་ཞིག་ལ་ཤིང་ནགས་ལ་ཡང་མེ་སྐྱོན་བྱུང་བྱས་ནས་གནས་ཚུལ་ཚབས་ཆེན་པོ་དེ་འདྲ་མང་པོ་བྱུང་བ་དེ་ཚོས་མ་འོངས་པའི་གནས་སྟངས་དེ་ག་འདྲ་ཅིག་ཡོང་གི་ཡོད་ན་བསམ་ཡག་གི་བློ་འཚབ་སྐྱེ་དགོས་པ་ཞིག་ནི་བྱུང་ཡོད་པ་རེད། དཔེར་ན་འདི་ལོ་སྤྱི་ཟླ་བདུན་པའི་ནང་ལ་ཡང་ཨ་མི་རི་ཀའི་ནང་ལ་ཡང་དེ་སྔ་བྱུང་མྱོང་མེད་པའི་ཚ་བ་ཧ་ཅང་ཆེན་པོ། བཏོན་ཡོད་པའི་སྐོར་ལ་ཡང་འདི་ག་རླུང་འཕྲིན་ཁང་ནས་གསར་འགྱུར་ཚང་མའི་ནང་ལ་ཡང་བསྡུར་གཟིགས་སྙན་སྒྲོན་ཞུས་ཡོད་པ་ནང་ལྟར་དེ་རིང་སྤྱི་ཟླ་བདུན་པའི་ནང་གི་གནས་སྟངས་འདི་དང་འབྲེལ་བའི་ཐོག་ནས་ང་ཚོས་འདི་ནས་རྒྱང་སྲིང་ཞུས་པའི་གནས་ཚུལ་གྱི་དུམ་བུ་གཅིག་སྙན་སྒྲོན་ཞུ་གི་ཡིན་ཨ་ལེ་སྔོན་ལ་འདི་གཅིག་གསན་རོགས་གནང། འདི་ཟླ་སྤྱི་ཟླ་བདུན་པ་ནི་འཛམ་བུ་གླིང་གི་ལོ་རྒྱུས་ནང་དུ་ཟླ་བ་ཚ་བ་ཆེ་ཤོས་དེ་ཆགས་ཡོད་པ། གནམ་གཤིས་ལས་ཁུངས་གཉིས་ཀྱིས་ད་ལྟ་ནས་གསུངས་ཚར་འདུག་ཨ་རི་ལྷོ་ནུབ་ཏུ་རྒྱུན་ལྡན་ནས་དབྱར་ཁ་ཚ་བ་ཡོད་ནའི་ད་ལོ་སྤྱིར་བཏང་དང་མི་འདྲ་བའི་ཚ་བ་བསྟན་པ་མ་ཚད་ཨ་རིའི་དབུས་ཀྱི་ནུབ་དང་བྱང་ཤར་དང་ད་ཆ་ཨ་རིའི་རྒྱལ་ས Washington DC དང New York Philadelphia སོགས་པ་ཤར་རྒྱུད་དུ་ཡང་ཚ་བ་ཧ་ཅང་ཆེན་པོ་ཤར་ནས་ཨ་རིའི་ས་ཐོག་ཏུ་མི་ས་ཡ་བརྒྱ་དང་བདུན་ཅུ་དོན་ལྔ་ལྷག་ལ་གནམ་གཤིས་ཀྱི་ཚ་བ་ཆེ་ལོས་དེ་ཉེན་ཁ་ཅན་ལ་གྱུར་ནས་མི་རྣམས་ཀྱིས་ཟོན་དང་ཡིད་གཟབ་བྱེད་དགོས་པ་རྒྱལ་ཁབ་ཀྱི་གནམ་གཤིས་ལས་ཁུངས་ཀྱིས་སྔོན་བརྡ་དང་ལམ་སྟོན་གནང་དགོས་བྱུང་སོང། གོང་དུ་སྤྱི་ཟླ་བདུན་པ་འདི་དམིགས་བསལ་གྱི་ཚ་བ་ཆེན་པོ་ཅིག་བྱུང་ཡོད་པའི་སྐོར་ལ་གནམ་གཤིས་ཚན་རིག་པ་ཚང་མས་གསུང་གི་ཡོད་པ་ནང་ལྟར་ད་རང་གཞན་ཚང་མས་ཚོར་ཡོད་རེད། ཨ་ནི་དེ་ནང་བཞིན་གཅིག་ས་ཆ་གཅིག་མ་ཡིན་པར་ཡང་ཡུ་རོབ་ནང་ལ་ཡང་ཆ་བཞག་པ་ཡིན་ན Greece རེད Italy རེད Portugal། ཨ་ནི། Spain། France Croatia། ལ་སོགས་ཚང་མའི་ནང་ལ་ཡང་ཚ་བ་ཆེན་པོ་བྱུང་ཡོད་པ་མ་ཚད་ཚ་བ་འདིའི་སྒང་ལ་ཡང་ད་ས་གནས་འདི་དག་ལ་ཡང་མེ་སྐྱོན་ད་ཁ་གྲངས་འདྲ་བོ་བྱས་པ་ན་དགུ་བརྒྱ་དགུ་བཅུ་གོ་གཅིག་ཙམ་ཞིག་བྱུང་བཞག་ཨ་ནི་གནས་སྟངས་དེ་ཚོ་ནི་ཨ་ནི་རྒྱུན་དུ་གཅིག་གི་ལོ་ལྟར་རེ་བཞིན་ཚ་བ་ཆེ་བའི་སྐབས་ལ་མེ་སྐྱོན་ཡོང་གི་ཡོད་རེད་དེ་དེ་ཚོའི་གྲངས་འབོར་ལས་ཨ་ལྡབ་གཉིས་ཙམ་ཞིག་ད་ད་ལོ་མེ་སྐྱོན་མང་བ་བྱུང་བའི་གནས་ཚུལ་ཐོན་བཞག། དཔེར་ན། ནམ་རྒྱུན་ཡིན་ན་ས་ཆ་ད་ཚ་བ་ཆེ་ས་འདི་ཚོ་ནས་ཡུ་རོབ་ནང་ལ་ཡང་ཡུག་དབྱར་ཁའི་དུས་ལ་ཡང་ཡུལ་སྐོར་སྤྲོ་འཆམ་ལ་འགྲོ་མཁན་མང་པོ་ཡོད་རེད་དེ། ད་ལོ་གཅིག་དཔེ་དེ། ཚ་བ་ཆེ་དྲགས་ནས་སོ་སོའི་གུང་གསེང་དེ་ནང་ལ་ལོག་དགོས་དེ་འདྲའི་གནས་ཚུལ་མང་པོ་བྱུང་འདུག་ཨ། ཨ་ནི་བྱང་ཨ་མི་རི་ཀ་རེད་དེ་ནང་བཞིན་ཡུ་རོབ་རེད་ཁེ་ན་ཏྲ་ཨ་གླིང་ཆེན་ཨ་ཧྥི་རི་ཀའི་གཅིག་ཡུལ་གྲུ་ཨལ་ཇེ་རི་ཡ་བྱང་ཕྱོགས་ནས་ཀྲུ་ནི་ཤི་ཡའི་བར་ལ་ཡང་ཡང་ཤིང་ནགས་ལ་ཡང་མེ་སྐྱོན་ཆེན་པོ་ཞེ་པོ་ཅིག་བྱུང་བྱས་ནས་ཨ་ནི་མི་ཡང་སུམ་ཅུ་ལྷག་ཙམ་ཞིག་ལ་ཡང་སྲོག་སྐྱོན་བྱུང་ཡོད་པའི་གནས་ཚུལ་ཡང་བྱུང་སོང་ཨ་ནི་བྱས་ཙང་ས་གནས་མང་པོ་ལ་ཡང་ད་ཚ་བ་ཆེ་བའི་དུས་ཚོད་དག་ལ་ཡང་ཆར་ཆུ་དཀོན་པོ་ཆགས་བྱས་ནས་དཀའ་ངལ་འཕྲད་མཁན་མང་པོ་བྱུང་ཤག་བྱས་ཙང་གང་ལྟར་འདི་ལོ་སྤྱི་ཟླ་བདུན་པའི་ནང་ལ་ཡང་ས་གནས་འགའ་ཞིག་ལ་ཡང་ཚ་དྲོད་འཕར་བ་དང་འགའ་ཞིག་ལ་ཆུ་ལོག་གི་དཀའ་ངལ་འཕྲད་པ་དང་ཡང་འགའ་ཞིག་ལ་མེ་སྐྱོན་ཚབས་ཆེ་བྱུང་བ་སོགས་རྒྱུན་ལྡན་མ་ཡིན་པའི་གནས་ཚུལ་མང་པོ་ཞེ་པོ་བྱུང་ཤག་བྱས་ཙང་ཡང་འདིའི་སྐོར་ལ་ཡང་ང་འདི་ག་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུས་པའི་གནས་ཚུལ་དུམ་བུ་གཅིག་སྙན་སྒྲོན་ཞུ་གི་ཡིན། འདི་ཟླ་སྤྱི་ཟླ་བདུན་པའི་ཟླ་དུས་སུ་གླིང་ཆེན་ཡུ་རོབ་ཀྱི་ལྷོ་རྒྱུད་གཙོས་པའི་ཨ་རིའི་ས་ཁུལ་ཁག་གཅིག་དང་མེག་སི་ཀོ་དེ་བཞིན་རྒྱ་ནག་སོགས་པའི་ས་ཁུལ་ཁག་གཅིག་ཏུ་ཚ་བ་ནི་ཧྥེ་རེན་ཧཱིད་བརྒྱ་དང་བཅུ་གསུམ་བརྒལ་བ་དེ་ཟེར་དུས་སེལ་སི་བཞི་བཅུ་ཞེ་ལྔ་ལས་ཚ་བ་བསྟན་ཡོད་པ་ནི་ང་ཚོ་མིའི་བྱ་འགུལ་ཁོ་ནའི་རྐྱེན་གྱིས་གོ་ལའི་གནམ་གཤིས་ལ་འགྱུར་ལྡོག་བཏང་བའི་རྗེས་འབྲས་ཡིན་པ་ཉམས་ཞིབ་པས་གསུངས་བཞིན་འདུག། ཨ་རིའི་མི་འབོར་ཡོངས་ཀྱི་ཕྱེད་ཀ་ལྷག་ལ་གནམ་གཤིས་ཀྱི་ཚ་དྲོད་ནི་ཚ་བ་ཉེན་ཁ་ཅན་གྱི་ཚད་བརྒལ་བའི་ཚ་པོ་ཡང་ན་ཆུ་ལོག་དང་ཆུ་རུད་སོགས་ཀྱི་ཉེན་ཁ་ཤར་ཡོད་པ་དང་ས་ཆ་ཁ་ཤས་སུ་དྲག་ཆར་རླུང་འཚུབ་སོགས་པའི་གནམ་གཤིས་ཐལ་ཆ་ཆེན་པོ་བསྟན་རྒྱུ་དང་དེ་འབྲེལ་གྱི་ཉེན་ཁ་ཡོད་པ་སྔོན་བརྡ་གནང་གི་འདུག། བྱས་ཙང་གོང་ཞུས་གནས་སྟངས་དེ་ཚོ་ལ་བལྟས་པ་ཡིན་ན་མ་འོངས་པའི་གནམ་གཤིས་ག་འདྲ་ཞིག་ཡོང་གི་ཡོད་ན་བསམ་པའི་སེམས་ཁྲལ་ཅིག་དང་ད་ག་ནང་བཞིན་འདི་འདྲ་ཅིག་ཡོང་སྲིད་པ་རེད་ད་ཟེར་དཔེ་མཚོན་བཟོ་འདྲ་ཅིག་བསྟན་གྱི་ཡོད་པ་ཅིག་ལ་ཚན་རིག་པ་ཚོས་འདུག་སེ་ངོས་འཛིན་གནང་གི་འདུག་ཨཱ། ད་ག་ནང་བཞིན་གནམ་གཤིས་ཚན་རིག་པ་ཚོས་གོ་ལའི་སྟེང་གི་མི་ཚོས་ཁོར་ཡུག་ལ་བསམ་ཤེས་མེད་པའི་བྱ་སྤྱོད་དེ་ཚོས་རིང་པོར་མ་སོང་བའི་གོང་ནས་གནམ་གཤིས་འགྱུར་ལྡོག་འདི་ཚབས་ཆེ་བ་དང་མགྱོགས་པ་ཡོང་ཡག་གི་འདི་འདྲའི་ཉེན་ཁ་ཡོད་རེད་ཟེར་སྔོན་བརྡ་བཏང་གི་འདུག་ཨཱ། ད་འདས་པའི་སྤྱི་ཟླ་བདུན་པ་འདིའི་ནང་ལ་ཡང་གླིང་ཆེན་ཨ་ཧྥེ་རི་ཀ་ནས་ལྷོ་ཕྱོགས་ཨན་ཏར་ཀྲི་ཀའི་བར་ད་གླིང་ཕྲན་འཛམ་བུ་གླིང་གི་གླིང་ཕྲན་བདུན་ཆར་ནང་ལ་ཡང་གནམ་གཤིས་དང་འབྲེལ་བའི་འཇིགས་སྣང་དངངས་སྐྲག་ཡོང་རྒྱུའི་གནས་ཚུལ་མང་པོ་བྱུང་བ་དང་ད་འཛམ་གླིང་གི་ཡུལ་གྲུ་ཁག་སུམ་ཅུ་སོ་གཉིས་ཀྱི་གསར་ཤོག་ཁག་བརྒྱད་ཅུ་གྱ་བཞི་གི་མདུན་ཤོག་སྟེང་ལ་ཡང་ད་གནམ་གཤིས་དང་འབྲེལ་བའི་ནི་ཚབས་ཆེའི་གནས་ཚུལ་དེ་རིགས་བརྒྱ་དང་བཅུ་བཞི་ཙམ་ཞིག་བཀོད་ཡོད་རེད། བྱས་ཙང་གནས་སྟངས་འདི་འདྲར་ལྟ་དུས་བྱས་ནས་ག་རེ་ཞུ་དགོས་རེད་འཛམ་བུ་གླིང་ནང་ལ་ཡང་ཚ་དྲོད་ཀྱི་འགྱུར་བ་གནམ་གཤིས་འགྱུར་ལྡོག་གི་འགྱུར་བ་གང་འདྲ་ཡོང་གི་ཡོད་མེད་དེ་ང་རང་ཚོས་ཚོད་དཔག་ཐུབ་པ་ཞིག་རེད། དཔེར་ན་འདི་ལོ་སྤྱི་ཟླ་བདུན་པའི་ནང་ལ་ཡང་ཨ་མི་རི་ཀའི་མངའ་སྡེ་ཀལི་ཧྥོ་ནི་ཡའི་ནང་ལ་ཡོད་པའི Death Valley ཟེར་ཡག་དེའི་ནང་ལ་ཡང་ཚ་ཚད degree ལྔ་བཅུ་ང་དྲུག་དང་ཚག་བདུན་ལ་སླེབས་ཤག་ད་ག་ནང་བཞིན་རྒྱ་ནག་གི་ས་གནས་ཁག་ཅིག་ལ་ཡང་ཚ་ཚད་ལྔ་བཅུ་ང་གཉིས་དང་ཚག་གཉིས་ལ་སླེབས་ཡོད་པ་དང་ད་ཨན་ཨ་ཧྥེ་རིཀའི་ནང་ལ་ཡང་ད་རྒྱུན་དུ་ནི་ང་རང་ཚོས་བཤད་སྲོལ་ནང་ལ་ཡང་ཨ་ཧྥེ་རི་ཀ་ཞེ་པོ་ཚ་པོ་ཡོད་རེད་ཟེར་གྱི་ཡོད་རེད་བྱས་ཙང་ད་ཉིན་གུང་ད་ཚ་བ་ཆེན་པོ་ཡོད་པ་ནང་བཞིན་མཚན་ནམ་གུང་ལ་ཡང་དེ་ཚ་བ་ཆེན་པོ་ཞེ་པོ་བསྟན་བྱས་ནས་མཐུན་རྐྱེན་སྐྱོ་བའི་མི་མང་པོ་ལ་དཀའ་ངལ་ཆེན་པོ་ཞེ་པོ་བྱུང་ཤག། བྱས་ཙང་ད་སྤྱིར་གྱི་ལོ་ལྟར་རེ་བཞིན་ང་ད་ལྟའི་དབྱར་ཁའི་དུས་ཚོད་དེ་ཆར་པ་བབས་ཡས་དང་ཚ་བ་ཆེན་པོ་བཏུན་ཡས་དུས་ཚོད་ཡོད་རེད་དེ་ཡིན་ནའི་འདི་ལོ་ནི་སྤྱི་ཟླ་བདུན་པའི་ནང་ལ་སྤྱི་དང་ཚ་བ་དང་དེ་འདྲའི་འགྱུར་བ་འདི་གྱད་དེ་ཚང་མ་ང་རང་ཚོ་གིས་ཚོར་ཡོད་པ་དེའི་ཁ་ལ་ཡ་ད་ད་ལོ་དམིགས་བསལ་གནམ་གཤིས་འགྱུར་ལྡོག་གི་འགྱུར་བ་དེ་ཤུགས་ཆེ་བྱུང་བྱས་ནས་ད་ལོ་དཔེར་ན་རྒྱ་གར་ནང་ལ་ཡ་སྤྱི་ཟླ་བདུན་པའི་ཚེས་གཉིས་ཉིན་མོ་དེ་རྒྱ་གར་ནང་ལ་ཡ་འདས་པའི་མི་ལོ་བཞི་བཅུ་ཙམ་ཞིག་རིང། བྱུང་མྱོང་མེད་པའི་ཆར་ཞོད་ཆེན་པོ་བབས་བྱས་ནས་ཆུ་ལོག་དང་ས་རུད་ཀྱི་དཀའ་ངལ་ཆེན་པོ་ཞེ་པོ་ཅིག་བྱུང་འདུག་བ་ད་ག་ནང་བཞིན་པཱ་ཀི་སི་ཐན་རེད་ཨ་མི་རི་ཀ་རྒྱ་ནག་ལྷོ་ཀོ་རི་ཡ་དང་ཉི་ཧོང་ཧྥི་ལི་པིན་ལ་སོགས་ས་ཆ་མང་པོའི་ནང་ལ་ཆུ་ལོག་གི་དཀའ་ངལ་བྱུང་བྱས་ནས། གོ་ལའི་གནམ་གཤིས་གནས་སྟངས་དེ་ཚོའི་རྒྱ་མཚོའི་ཚ་ཚད་དེ་ཚོ་ཡང་མཐོ་རུ་ཕྱིན་བྱས་ནས་མཚོའི་ནང་གི་ད་སྲོག་ཆགས་མང་པོ་ཡོད་རེད་པ་ད་དེ་ཚོའི་ནང་ནས་ང་རང་ཚོའི་མངོན་གསལ་དོད་ཤོས་དེ་ཤག་ལ་སོགས་པའི་ཉ་ཆེན་མང་པོ་ཡོད་རེད་བ་འདི་ཚོའི་གི་འགྲོ་འདུག་སྤྱོད་གསུམ་ལ་འགྱུར་བ་ཞིག་ཡོང་གི་འདུག་མཚོ་ནང་གི་སྲོག་ཆགས་འདི་ཚོ་ཉམས་ཞིབ་བྱེད་མཁན་ཚོས་གསལ་སྟོན་གནང་འདུག་སྤྱིའི་གནམ་གཤིས་ལྷན་ཚོགས་ཀྱི་འགན་འཛིན་སྐུ་ཞབས Christopher Hewitt ཞུ་བ་དེ་ཡིས་གསུངས་པ་བྱས་ན་འདི་ལོ་སྤྱི་ཟླ་བདུན་པའི་ནང་གི་དྲག་ཆར་རླུང་འཚུབ་རེད་ཆུ་ལོག་མེ་སྐྱོན་དང་ཚ་བ་ཆེ་བའི་དཀའ་ངལ་དེ་དག་ལ་བལྟས་པ་ཡིན་ན་འང་མ་འོངས་པའི་གནམ་གཤིས་གནས་སྟངས་ལ་ཡར་བློ་འཚབ་བྱེད་དགོས་པ་ཞིག་ཆགས་འདུག།